ད་གཤམ་དེ་ནས་གར་དུ་ཁ་སང་རྣམ་པ་ཀུན་ཏུ་གསུངས་སོ་ཁྱོད་ཀྱིས་ལེགས་པར་ཕྱེ་སྟེ་ཁ་ཅིག་གིས་སྤྱི་ལ་སྒྲོ་འདོགས་ཆོད་ན་བྱེ་བྲག་ལ་སྒྲོ་འདོགས་ཆོད་དགོས་སྤྱི་ཡིས་སྟོང་བ་ངེས་ན་བྱེ་བྲག་གིས་སྟོང་བ་ངེས་མ་དགོས་ཞེས་གོ་ལ་ཁོ་ལ་རང་ལུགས་ཀྱི་སྤྱི་ཡིས་སྟོང་བ་ངེས་ན་བྱེ་བྲག་གིས་སྟོང་བ་ངེས་དགོས་པ་གོ་སྒྲུབ་ཡས་དོན་དག་ལ་ཤ་པ་གོ་བརྗོད་པ་ཇི་བཞིན་ཇི་བཞིན་དུ་ཞུགས་པའི་ཤ་པ་གོ་བརྗོད་པ་ཡིན་ཤ་པ་ཡིན་ཏེ་ཞེས་པའི་རྟགས་དེ་རྟགས་ཡང་དག་མཁྱེན་ལ་ཉེས་པ་གར་ཡོད་ལན་རྒྱག་བཅུག་བར་བ་ད་ལན་གོ་རྒྱབ་ཡོང་དུས་ད་ལན་དེ་རྒྱག་སྟངས་དེ་ལ་བལྟས་དུས་ད

ཤིང་ཡོད་པའི་སྟོབས་ཀྱི་གོ་ཆོད་པོ་ཡོད་ན་ད་ཤིང་དུ་གྱུར་པའི་ཤ་པ་ཡོད་ན་ག་རེ་ཡོད་པའི་གོ་ཆོད་ཤིང་དུ་གྱུར་པའི་ཤ་པ་གོ་ཡོད་ན་ཤིང་ཡོད་པའི་གོ་ཆོད་དོ་ད་མེད་ན་ད་ཡོད་ད་དེ་ཆོད་པོ་ཡོད་ན་ཤིང་མེད་ན་གཞི་དེ་ག་པའི་ལུང་པ་ག་པ་ཡིན་ན་ཁུད་ཤིང་དེ་མེད་ན་ཤིང་དུ་གྱུར་པའི་ཤ་པ་གོ་ལེན་གོ་རེ་དེ་ཡག་གི་ལེན་དགོས་ད་ད་དེ་ལེན་དེ་ཡག་གི་ལེན་གོ་ལ་ད་ངོ་མ་གོ་དེ་འདྲ་ཞིག་དོན་གྱི་བ་ཡིན

འོ་དེ་ར་དེ་མེད་པ་རྟོགས་ཏེ་རྟོགས་པ་ཡིན་པར་ཐལ་གཞི་དེ་སྟེང་དུ་ཤིང་མེད་ན་སྤྱི་ཤིང་མེད་ན་ཙན་དན་གྱི་ཤིང་དང་ཤིང་དུ་གྱུར་པའི་ཤ་པ་གང་ཡང་མེད་གོ་ཤིང་དུ་གྱུར་པའི་ཤ་པ་དེ་ན་ཤིང་ཤིང་ཤ་པ་ཡིན་པ་གང་ཡང་མེད་གོ་འདུག་ད་གཞི་གཞི་དེ་སྟེང་དུ་ཤིང་མེད་ན་ཤིང་དུ་ཤིང་ཤ་པ་གོ་མེད་གོ་ག་ར་ས་གཞི་དེ་སྟེང་དུ་ཤིང་ཤ་པ་གོ་ཡོད་པ་གོ་ཡོད་ན